ཐོག་མར་ཁོང་གིས་སྒོམ་བརྒྱབ་པའི་ཕན་ཡོན་སྐོར་ལ་གསུངས་དོན། སྒོམ་བརྒྱབ་པའི་ཕན་ཡོན་ཟེར་ན་རེད། སྒོམ་བརྒྱབ་ན་ཕན་ཐོགས་ག་རེ་ཡོད་རེད་ཟེར་ད་དེའི་ཐོག་ལ་ངས་ཤོད་འབད་བརྩོན་བྱེད་ཀྱི་ཡིན། ད། རྒྱུན་དུ་ང་རང་ཚོ་གི་ལུས་ངག་ཡིད་གསུམ་པོ་དེ་ཁ་ཐོར་ཅིག་ཆགས་ཀྱི་ཡོད་རེད་ཟེར་ཞུས་པ་ཡིན་པས་ན། ལུས་དང་ངག་གཉིས་དེ། སེམས་ཀྱི་རྗེས་སུ་རྒྱུག་བསྡད་གོ་རེད། སེམས་དེ། རྣམ་རྟོག་གི་རྗེས་སུ་རྒྱུག་བསྡད་གོ་རེད། རྣམ་རྟོག་དེ། སྤྱི་ཚོགས་ཁྲ་ཁྲ་ཟིང་ཟིང་འོ་ད་དེའི་རྗེས་སུ་རྒྱུག་བསྡད་གོ་རེད། དེ་འདྲ་ཅིག་ལ་བརྟེན་ནས་ལུས་ངག་གཉིས་ལ་ཡང་རང་དབང་མེད་པ། འོ། སེམས་ལ་ཡང་རང་དབང་མེད་པ། འདུག་སེ་བྱས་ནས་ང་རང་ཚོ་འགྲོ་བ་སེམས་ཅན་ཐམས་ཅད

དེ་མ་གཏོགས་དཔེར་ཆ་བཞག་ན་ང་རང་ཚོ་གི་ལག་པ་ལ་ལག་ཐོག་ཁ་པར་དཔེར་ན iPhone བཅུ་གསུམ་དང་བཅུ་བཞི་སོ་སོ་གི་བེད་སྤྱོད་ག་ཚོད་བཏང་ཐུབ་པ། ནང་བཞིན་བེད་སྤྱོད་བཏང་ཡོད་པའི་དེ་འདྲ་གི་ཅ་ལག་ཡག་པོ་ཅིག་ཡོད་བཞིན་དུ། ཡང་ཚོང་ཁང་གཅིག་གི་ནང་དུ iPhone། བཅོ་ལྔ་དང། ད་དེ་འདྲ་གཅིག་ཡག་པོ་གཅིག་མིག་གིས་མཐོང་ནས་ཡང་དེ་ལ་ཉོ་ཡག་གི་འདོད་པ་ཡོང་ཡ་ལ་སོགས་པ་དང། སོ་སོ་ལ་ཡོད་དེ་ཡག་པོ་གཅིག་ཡོད་རེད་དེ་ཡོད་བཞིན་དུ་ཡང་དེ་གི་ཐོག་ལ་འདོད་རྔམ་བྱས་ནས་ཨ་ཡང་ད་ཡང་དེ་ཉོ་དགོས་ས་རེད་བསམ་ནས་ཡང་རྣམ་རྟོག་གཅིག་འཁོར་ཡ་ལ་སོགས་པ། ད་དེ་འདྲ་གི་རྣམ་རྟོག་ཟེར་དུས་ཙམ་པ་ལ་ཁོ་འདི་འདྲ་བོ་ཅིག་རེད་བེད་སྤྱོད་མེད་པའི། ཅ་ལག་འདྲ་བོ་ཅིག་མ་བཟོ་ན་བེད་སྤྱོད་མེད་པའི། ཅ་ལག་འདྲ་བོ་ཅིག་ཆགས་བསྡད་གོ་རེད། བེད་སྤྱོད་མེད་པའི་ཅ་ལག་དེ་བེད་སྤྱོད་བཏང་བ་ཡིན་པས་ན་དེ་གིས་སོ་སོ་ལ་གནོད་སྐྱེལ་གོ་རེད་མ་གཏོགས་ཕན་ཐོགས་ཀྱི་ཡོད་མ་རེད། དཔེ་དེ་ནང་བཞིན་བྱས་ནས་རྣམ་རྟོག་ཟེར་དེ་ང་ཚོ་ལ་བེད་སྤྱོད་མེད་པ་ཅིག་རེད་དེ་ཡིན་དུས་རྣམ་རྟོག་གི་རྗེས་སུ་རྒྱུག་རྣམ་རྟོག་གི་ཁ་ལ་ཉན་འདུག་སེ་བྱས་ནས་ཕྱིན་པ་ཡིན་ན་དེ་གིས་ང་ཚོ་ལ་སྐྱིད་པོ་མེད་པ་བཟོ་གོ་རེད་བདེ་བོ་མེད་པ་བཟོ་གོ་རེད་ང་ཚོ་ལ་གནོད་པ་སྐྱེལ་གོ་རེད། ང་ཚོའི་མི་ཚེ་འཕྲོ་བརླག་བཏང་གོ་རེད། མཐའ་མ་དེ། ཨ་ནི། རང་ཤི་རྒྱབ་དགོས་ལ་སོགས་པ་དེ་འདྲ་གི། ཡི་མུག་གི་ན་ཚ། འདྲ་མི་འདྲ་ཅིག་ཐེབས་ནས། ཨ་ནི་མི་ཚེ་དེ། མཐའ་མ་དེ་ལ་ཅི་གང། མ་ལོས་དེ་འདྲ་བྱས་ནས། བཟོས་བཞག་གོ་རེད། དེ་ནི་གཙང་མ་རྣམ་རྟོག་གིས་བཟོ་གོ་རེད། སོང་ཙང། ད། སྒོམ་བརྒྱབ་ན། ད་ག་རེ་ཆགས་གོ་རེད་ལབ་ན། རྣམ་རྟོག་དེ། ཉུང་རུ་འགྲོ་གོ་རེད། རྣམ་རྟོག་དེ་ཉུང་རུ་ཕྱིན་པ་ཡིན་ན། སེམས་ལ་རང་དབང་ཐོབ་གོ་རེད། སེམས་ལ་རང་དབང་ཐོབ་པ་ཡིན་ན་ད་དེའི་རང་དབང་དེ་ག་རེ་ཆགས་བསྡད་གོ་ལབ་ན་སེམས་ལ་ངལ་གསོ་སྤྲོད་ཐུབ་གོ་རེད། སེམས་ལ་གལ་སྲིད་རང་དབང་ཅིག་མེད་པ་ཡིན་ན་སེམས་ལ་ངལ་གསོ་སྤྲོད་ཐུབ་ཀྱི་ཡོད་མ་རེད། སེམས་ལ་རང་དབང་ཅིག་ཡོད་པ་ཡིན་པ་ཡིན་ན་ཨ་ནི་སེམས་ལ། ངལ་གསོ་སྤྲོད་ཐུབ་དགོས་རེད་སེམས་ལ་ངལ་གསོ་སྤྲོད་ཐུབ་པ་ཡིན་པ་ཡིན་ན་དེ་ནས་སེམས་ཞི་ཞིང། ལྷོད་ལྷོད། བག་ཕེབས་པོ། ད་ག་དུས་ཡིན་ན་ཡང་ཁོ་སྐྱིད་པོ་ཡོད་པ་འོ་དཔེར་ན་ང་ཚོ་དཔེ་རུ་ཆ་བཞག་ན་གོང་ས་མཆོག་ནང་བཞིན་འོ་ད་དེ་འདྲ་ཆགས་ཀྱི་ཡོད་རེད། བྱས་ཙང། གཙོ་བོ་དེ་འདི་རེད། སྒོམ་བརྒྱབ་ནས་རྣམ་རྟོག་ཉུང་རུ་འགྲོ་གི་མེད་པ་ཡིན་ན། ད་སྒོམ་བརྒྱབ་པའི་ཕན་ཡོན་དེ་ཞེ་དྲག་ཅིག། ཐོབ་ཀྱི་མེད་པའི་བཟོ་འདྲ་པོ་ཅིག་རེད། སྒོམ་བརྒྱབ་ནས་རྣམ་རྟོག་ཉུང་རུ་འགྲོ་གི་ཡོད་པ། ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་ཤུགས་ཆུང་རུ་འགྲོ་གི་ཡོད་པ། དེའི་གི་རྐྱེན་པས་ཆགས་སྡང་རྨོངས་གསུམ་དེ་ཡང་རྩ་བ་ནས་མེད་པ་བཟོ་ཐུབ་པ་དེ་དཀའ་ལས་ཁག་པོ་རེད་དེ། ད་ཁོ་ཟླ་རེ་ནས་ཟླ་རེ་ལོ་རེ་ནས་ལོ་རེ་ཤུགས་ཆུང་རུ་ཅིག་འགྲོ་གི་ཡོད་པ་ཡིན་པ་ཡིན་ན། ད་སྒོམ་བརྒྱབ་པའི། ཕན་ཡོན་དེ་ཐོབ་ཀྱི་ཡོད་རེད་ད་དེ་སྒོམ་བརྒྱབ་པས་ཕན་ཐོགས་ཆགས་ཀྱི་ཡོད་རེད། སོང་ཙང། ད་རྡོག་རྡོག་བྱས་ཞུས་པ་ཡིན་པ་ཡིན་ན། སྒོམ་བརྒྱབ་པའི་ཕན་ཡོན་ཟེར་ན་རེད་སྒོམ་བརྒྱབ་པའི་ཕན་ཐོགས་རྡོག་རྡོག་དེ་ག་རེ་རེད་ཟེར་ན། སེམས་ལ་ངལ་གསོ་ཐེབས་པ་དེ་རེད་ང་ཚོ་དཔེ་ཆ་དེ་ཚོ་ནང་ལོགས་ལ་དཔེར་ན་ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱིས་མཛད་བྱས་པའི་གཞུང་ཁ་ཤས་ཀྱི་མཚན་ལ་ག་རེ་ཡོད་ཟེར་ན། སེམས་ཉིད་ངལ་གསོ་ཟེར་ནས་ཞུ་འདུག་བ། སེམས་ཉིད་ངལ་གསོ་ཟེར་དེ། ག་རེ་བྱས་ནས་ཞུ་གི་ཡོད་རེད་ཟེར་ནས་ཞུས་པ་ཡིན་པ་ཡིན་ན། རྟ། བསྐྱེད་རིམ་བསྒོམ། རྫོགས་རིམ་བསྒོམ། དེ་འདྲའི་གི་བསྐྱེད་རྫོགས་གཉིས་ཀྱི་སྒོམ་སྐྱོན་ཡོང་དུས་ཙམ་པ་ལ་སེམས་ལ་ངལ་གསོ་ཐེབས་དགོས་རེད། བྱས་ཙང་དེ་འདྲའི་གི་སེམས་ལ་ངལ་གསོ་ཐེབས་པའི་གི་བསྐྱེད་རྫོགས་ཀྱི་ད་རྣམ་གཞག་བསྟན་བསྡད་པའི་གཞུང་དེ་ལ་ཨ་ནི་སེམས་ཉིད་ངལ་གསོ་ཞེས་ནས་འདུག་བྱས་ནས་གསུང་གི་འདུག་བ་ཡ། བྱས་ཙང་ད་འདི་རྡོག་རྡོག་བྱས་ནས་ཞུས་པ་ཡིན་ན། ད་སེམས་ལ་ངལ་གསོ་ཐེབས་པ་དེ་ད་ག་རེ་ཆགས་ཀྱི་ཡོད་ལབ་ན། སྒོམ་བརྒྱབ་པའི་ཕན་ཡོན་ཆགས་བསྡད་ཡོད་རེད། དེ་བཞིན་སྐུ་ཞབས་མཆོག་བཀྲ་ཤིས་ལགས་ཀྱིས། ང་ཚོ་མི་མང་ཆེ་བའི་སེམས་ལ་ངལ་གསོ་མ་ཐེབས་པའི་རྒྱུ་མཚན་ནི། ཕྱིའི་ཁྲ་ཁྲ་སིང་སིང་ལ་མགོ་འཁོར་དྲགས་པའི་རྐྱེན་གྱིས་རེད་ཅེས་གསུངས་འདུག། ད་དེང་སང་ང་ཚོ་མང་ཆེ་བ་ཅིག་སེམས་ལ་ངལ་གསོ་ཐེབས་ཀྱི་ཡོད་མ་རེད། ད་སེམས་ལ་ངལ་གསོ་གལ་སྲིད་ཅིག་ཐེབས་པ་ཡིན་པ་ཡིན་ན་ཡང་དེ་ཡང་ང་རང་ཚོ་ད་ཅིག་ལྷོད་ལྷོད་བྱས་ནས་གཉིད་ཁུག་པའི་སྐབས་དེ་ལ། ད་སེམས་ལ་ངལ་གསོ་ཡག་ཤོས་དེ་ཐེབས་ཀྱི་ཡོད་རེད། ད་གལ་སྲིད་གཉིད་མ་ཁུག་པ་ཡིན་པ་ཡིན་ན། དེ་སེམས་དེ་རྣམ་རྟོག་གི་རྗེས་སུ་རྒྱུག་རྣམ་རྟོག་དེ་ཁྲ་ཁྲ་སིང་སིང་གི་རྗེས་སུ་རྒྱུག་དེ་འདྲ་བྱས་ནས་དེ་ང་རང་ཚོ་ད་དེའི་གི་རྐྱེན་པས་དེ་ནས་ལུས་མི་བདེ་བ་དང་སེམས་མ་སྐྱིད་པ་དང་དེའི་གི་རྐྱེན་པས་དེ་ནས་ཡིད་མུག་གི་ན་ཚ་ཐེབས་དེ་ནས་སོ་སོ་ཡང་མ་སྐྱིད་པ་གཞན་ལ་ཡང་མ་སྐྱིད་པ་དེ་ནས་འཕྲལ་དང་ཕུགས་གང་ཅི་ཡི་ཐད་ནས་ཀྱང་ང་ཚོ་ལ་བདེ་སྐྱིད་ཟེར་ཅིག་གང་ཡང་མེད་པ་དེ་འདྲ་ཅིག་གི་ཐོག་ནས་མི་ཚེ་དེ་སྟོང་ཟད་དུ་འགྲོ་བསྡད་ཀྱི་རེད། དེ་འདྲ་ཅིག་ལ་བརྟེན་ནས་ད་ནུབ་ཕྱོགས་ལུང་པ་དེ་ཚོ་གི་ནང་དུ་ད། སྒོམ་རྒྱག་ཡས་ཀྱི་ལམ་ལུགས་དེ་ཤུགས་ཆེན་པོ་ཅིག་དར་ཡོང་གི་ཡོད་རེད། དེའི་ཁོ་ལམ་ལུགས་དེ་ཡག་པོ་རེད་ཟེར་ནས། སྒོམ་རྒྱག་ཡས་ཀྱི་འདོད་པ་ཤུགས་ཆེན་པོ་བྱུང་བ་དེ་ལས་གང་ཡང་མ་རེད། མི་མང་པོ་ཅིག་ལ་དཀའ་ངལ་འཕྲད་གི་ཡོད་རེད། དཀའ་ངལ་འཕྲད་གི་ཡོད་ཙང་དཀའ་ངལ་དེ་ག་འདྲ་ཟེར་འཕྲད་གི་ཡོད་རེད་ལབ་པ་ཡིན་ན། སེམས་དེ་ཁོ་རང་རྣམ་རྟོག་གི་རྗེས་སུ་རྒྱུགས་ནས་རྣམ་རྟོག་དེ་མཐའ་མེད་པའི་སྤྱི་ཚོགས་ཁྲ་ཁྲ་སིང་སིང་གི་རྗེས་སུ་རྒྱུགས་ནས་དེའི་གི་རྐྱེན་པས་སེམས་ལ་དཀའ་ངལ་འཕྲད་གི་ཡོད་ཙང། ད་ལྟའི་མི་མང་ཆེ་བས་ཀྱིས། གང་ལ་གང་འཚམས་ཅིག་ཧ་གོ་གི་ཡོད་རེད། ཧ་གོ་གི་ཡོད་ཙང་ད་དེའི་དཀའ་ངལ་དེ་དག་སྒོམ་བརྒྱབ་ནས་སེལ་ཐུབ་ཀྱི་འདུག་ཟེར་ནས་མང་པོ་ཞིག་གིས་ར་འཕྲོད་ནས་འདུག་ཟེར་ནས་སྒོམ་བརྒྱབ་གནང་གི་ཡོད་རེད། དེ་དག་གོམ་རྒྱག་ཡས་ཀྱི་ལམ་ལུགས་ཤུགས་ཆེན་པོ་དེ་འདུག་ཟེར་ནས་དར་བ་རེད། ད་ང་རང་ཚོ་ད་ཨེ་ཤེས་ཟེར་ན་རེད་ང་རང་ཚོ་ད་ཆོས་ཁས་ལེན་མཁན་ལྷག་པར་དུ་ང་རང་ཚོ་ནང་པར་བྱས་ན་སྒོམ་རྒྱག་ཡས་དེ་སེམས་ལ་དཀའ་ངལ་འཕྲད་ཀྱི་འདུག་གཅིག་གཅིག་ཆགས་ཀྱི་འདུག་གཉིས་གཉིས་ཆགས་ཀྱི་འདུག་འདི་གཅིག་པོ་གི་ཆེད་མ་རེད། ད་ང་རང་ཚོ་མཐར་ཐུག་རྣམ་མཁྱེན་རྒྱལ་བའི་གོ་འཕང་འདི་ཐོབ་ཡས་ཀྱི་ཆེད་དུ་སྒོམ་རྒྱག་དགོས་རེད་ཟེར་འདུག་ཟེར་ད། ཞུ་གི་ཡོད་རེད་དེ་ད་དེའི་དོན་དུ་སྒོམ་རྒྱག་ན་མ་རྒྱག་ན་ཡང། ད་གང་ལྟར་ཀྱང། ཁ་ཚ་དགོས་གཏུགས། ཁ་ཡོད་ལག་ཡོད་ལ་ད་ང་ཚོ་ལ་ཕན་ཐོགས་ཐུབ་པ་ཅིག་དགོས་ཀྱི་ཡོད་རེད་མ་གཏོགས། རྣམ་མཁྱེན་རྒྱལ་བའི་གོ་འཕང་སངས་རྒྱས་ཀྱི་གོ་འཕང་སངས་རྒྱས་ཀྱི་གོ་འཕང་ཁ་ནས་སངས་རྒྱས་ཀྱི་གོ་འཕང་རང་ང་རང་ཚོས་ལབ། དོན་དག་ངོ་མ་དེ་གོམ་བརྒྱབ་ནས་ཁ་ཁ་ཡོད་ལག་ཡོད་མི་ཚེ་འདི་ག་རང་ལ་ཕན་ཐོགས་གང་ཡང་ཅིག་བྱུང་མེད་ན། ད་དེ་དུས་ཚོད་འཕྲོ་བརླག་རེ་ཅིག་རེད་མ་གཏོགས། ད་སྒོམ་རྒྱག་གི་ཡོད་ལབ་པ་ཙམ་ཞིག་རེད་མ་གཏོགས་གྲུབ་འབྲས་དོན་སྙིང་ཅིག་ཡོད་མ་རེད་བ།
ཡང་སྒོམ་རྒྱག་སྟངས་ལ་ནང་གསེས་དབྱེ་བ་མང་པོ་ཡོད་པའི་སྐོར་ལ་ཁོང་གིས། ད་སྒོམ་དེ་ལ་ཡང་ནང་གསེས་མ་འདྲ་བ་མང་པོ་ཅིག་ཡོད་རེད་བ། ད་སྒོམ་དེ་ལ་ནང་གསེས་མ་འདྲ་བ་མང་པོ་ཅིག་ཡོད་པ་ཡིན་དུས། ད་སྒོམ་དེ་ལ་ང་ཚོས། སྒོམ་རྒྱབ་ལུགས་རྒྱབ་སྟངས་ལ་བསམ་བློ་གཏོང་དུས།

དཔེར་ན་ཅིག་སློབ་སྦྱོང་གནང་མཁན་ཅིག་ཡིན་པ་ཡིན་ན། རྣམ་རིག་བཀྲ་རུ་འགྲོ་གི་ཡོད་རེད། རིག་པ་གསལ་རུ་འགྲོ་གི་ཡོད་རེད། མ་རིག་པའི་མུན་པ་དེ་ཕ་བསལ་ནས་ཤེས་རབ་ཀྱི་སྣང་བ་དེ་ཡར་འབར་འགྲོ་གི་ཡོད་རེད། ད་དེའི་གི་ཐབས་ལམ་ཡག་ཤོས་དེ་དཔྱད་སྒོམ་གནང་ཡས་དེ་ཆགས་སྡོད་ཀྱི་ཡོད་རེད། ད་ད་དེ་དཔེར་ཆ་བཞག་ན། ད་དཔྱད་སྒོམ་ཟེར་དུས་ག་འདྲ་ཞིག་གནང་དགོས་མེད་ད་མང་ཆེ་མཁྱེན་གྱི་ཡོད་རེད་དེ་ང་མདོར་བསྡུས་སུ་ཞུས་པ་ཡིན་ན་དཔེར་ན། དེ་རིང་སོ་སོ་ལ་དཀའ་ངལ་ཅིག་འཕྲད་པ་ཡིན་པ་ཡིན་ན། ད། རྒྱུ་མཚན་ཐོག་ལ་བསམ་བློ་གང་ཡང་གཏང་མ་ཤེས་མཁན་ཅིག་ཡིན་པ་ན་དེ་ག་རང་སྨྱོན་པ་ཆགས་ཡས་རང་རེད། ང་ལ་ག་རེ་བྱས་ནས་དཀའ་ངལ་འཕྲད་རེད། ང་ང་རང་ལྷོད་ལྷོད་བྱས་ནས་བསྡད་བསྡད་ཡོད་ང་ང་ང་རང་ང་རང་སོ་སོའི་ལམ་ཀ་འགྲོ་བསྡད་ཡོད་དེ་འདྲ་དཀའ་འཕྲད་དཀའ་ལས་དཀའ་ངལ་དེ་ང་ག་རེ་བྱས་ནས་འཕྲད་དགོས་ཟེར་ནས་སོ་སོ་སྨྱོན་པར་ཆགས་སྡོད་ཡས་རེད་དེ་ཡིན་ན་ད་ཅིག་རྒྱུ་མཚན་གྱི་ཐོག་ལ་བསམ་བློ་གཏང་ནས་དཔྱད་སྒོམ་གནང་ཐུབ་མཁན་ཅིག་ཡིན་པ་ཡིན་ན། ཨ་ཙི་ད་དེ་རིང་དཀའ་ངལ་དེ་དེ་རིང་ཞོགས་པ་ངས་ལས་ཀ་ནོར་འཁྲུལ་འདི་འདྲ་ཞིག་བྱས་ཤག། སྐད་ཆ་བཤད་སྟངས་འདི་འདྲ་ཞིག་ནོར་ཤག། རྣམ་འགྱུར་སྟོན་སྟངས་འདི་འདྲ་ཞིག་ནོར་ཤག། ལས་ཀ་བྱེད་སྟངས་འདི་འདྲ་ཞིག་ནོར་ཤག་དེ་འདྲས་ཀྱིས་ང་རང་གིས་ནོར་འཁྲུལ་མང་པོ་ཅིག་བྱས། ཡང་གཅིག་བྱས་ན་ཡང་ད་གིན་རོགས་པ་དེ་གིས་ང་ལ་ཡང་གནོད་པ་རེ་རེ་མང་པོ་བསྐྱལ་སོང། ཨོ་ད་དེ་འདྲ་ཅིག་ལ་བརྟེན་ནས་ད་ང་ལ་དཀའ་ངལ་མང་པོ་འདི་འདྲ་ཞིག་འཕྲད་སོང་ཟེར་ནས། ད་དཀའ་ངལ་འཕྲད་ལུགས་འཕྲད་སྟངས་འདི་འདྲ་ཞིག་འཕྲད་སོང་ད་དེ་དཀའ་ངལ་དེ་སེལ་བ་ལ་ད་ཐབས་ལམ་འདི་འདྲ་ཅིག་ཡོད་རེད། ད་དེའི་ཐབས་ལམ་བསྟེན་པ་ན་དཀའ་ངལ་འདི་སེལ་འགྲོ་གི་རེད་འདུག་ཟེར་ནས། དེ་འདྲ་གི་ད་བསམ་བློ་གི་བརྒྱུད་རིམ་ཅིག་ལ་བརྟེན་ནས་ཨ་ནི་སྒོམ་བརྒྱབ་པ་གི་དེ་ལ་ད་ག་རེ་ཟེར་བ་ལབ་ན་དཔྱད་སྒོམ་ཟེར་བ་རེད། ད་རེ་དཔེ་རུ་བཞག་བཞིན་དེ་རེད་ད། ད་ཡང་ནམ་རྒྱུན་ང་ཚོ་འདུ་ཤེས་དེ་ལ་ད་མི་རྟག་པ་སྒོམ་དང་བདག་མེད་སྒོམ་དང་སྟོང་ཉིད་སྒོམ་དང་རུ་ཞིག་དོ་ད་དེ་ཚོ་དམིགས་བསལ་ཞུ་མ་དགོས་པ་བྱས་ད་མང་པོ་ཅིག་ཞུ་བསྡད་དགོས་རེད།
དེ་བཞིན་སྐུ་ཞབས་མཆོག་བཀྲ་ཤིས་ལགས་ཀྱིས་རྣམ་རྟོག་མེད་པར་བཟོ་རྒྱུའི་ཐབས་ལམ་ཡག་ཤོས་དེ་འཇོག་སྒོམ་ཆགས་ཀྱི་ཡོད་རེད་ཅེས་གསུང་གི་འདུག།
ད་ངས་གོང་དུ་ཞུས་པ་ནང་བཞིན་ང་ཚོའི་སེམས་དེ་རྣམ་རྟོག་གི་རྗེས་སུ་བརྒྱུགས་ནས་སེམས་ལ་རང་དབང་མེད་པར་བྱས་ནས་ཨ་ནི་སེམས་ལ་ངལ་གསོ་མ་ཐེབས་པ་བྱས་མི་ཚེ་ལ་དཀའ་ངལ་འཕྲད་ཀྱི་ཡོད་པ་ཡིན་དུས། ད་རྣམ་རྟོག་ཉུང་རུ་བཏང་ཡག་གི་ཐབས་ལམ་ཡག་ཤོས་དེ་ག་རེ་ཆགས་ཀྱི་ཡོད་ལབ་ན། འཇོག་སྒོམ་ཟེར་དེ་ཆགས་བསྡད་པ་རེད། དེ་ཡིན་དུས་ཙམ་པ་ལ་ད་འཇོག་སྒོམ་དེ་གང་ཐུབ་ཐུབ་ཅིག་གནང་བ་ཡིན་པ་ཡིན་ན། རྣམ་རྟོག་གི་སྒོ་དེ་ཁེགས་འགྲོ་དགོས་རེད། རྣམ་རྟོག་གི་སྒོ་དེ་ཁེགས་པ་ཡིན་པ་ཡིན་ན་སེམས་ལ་རང་དབང་ཐོབ་ཡོང་དགོས་རེད། སེམས་ལ་རང་དབང་ཐོབ་པ་ཡིན་པ་ཡིན་ན་སེམས་ལ་ངལ་གསོ་ཐེབས་ཀྱི་ཡོད་རེད་དེ་གི་རྐྱེན་པས་རང་དང་གཞན་འཕྲལ་དང་ཕུགས། མི་ཚེ་འདི་ལ་ད་གོ་སྐྱིད་པོ་བདེ་པོ་ད་དེ་འདྲ་ཅིག་ཡོང་དགོས་རེད་དེ་འདྲ་ཡིན་སོང་ཙང་ང་ཚོས་འཇོག་སྒོམ་དེ་ཡང་གནང་དགོས་གལ་ཆེན་པོ་ཆགས་བསྡད་ཀྱི་རེད། ད་འཇོག་སྒོམ་གནང་ཟེར་དུས་ཙམ་པ་ལ་འཇོག་སྒོམ་དེ་ཡང་གོ་དཔྱད་སྒོམ་ནང་བཞིན་དཔྱད་པ་བྱེད་དགོས། བརྟག་དཔྱད་གཏང་དགོས། བསམ་བློ་ཞིབ་ཚགས་པོ་གཏང་དགོས་དེ་འདྲ་གང་ཡང་མ་རེད། འཇོག་སྒོམ་ཟེར་དུས་ཙམ་པ་ལ། དཔེར་ན་རྟ་རེ་ཞིག་བ་ཕྱུགས་རེ་ཞིག་ལ་མཚོན་ན། རྟ་ཁོ་ག་ས་ག་ལ་འཁྱམས་བསྡད་ཀྱི་ཡོད་པ་ཡིན་པ་ཡིན་ན། རྟ་ཁོ་ཐག་པ་ཅིག་ལ་བཏགས་བཞག་ན། ཨང་ཁོ་བསྡད་ས་དེ་ལ་ཏག་ཏག་བསྡད་འདུག་གོ། ད་རྟ་དང་བ་ཕྱུགས་དེ་ཚོ་ཐག་པ་ཅིག་ལ་བཏགས་ནས་མ་བཞག་པ་བྱས་ཁོ་རང། ཁོ་རང་གི་རང་དབང་ད་ག་རང་བཞག་བཞིན་རྟ་ཁོ་ག་ས་ག་ལ་བརྒྱུགས་ནས་དེ་ནས་ཁོ། བདག་པོ་གང་ཟག་རང་ཉིད་ལ་དཀའ་ངལ་འཕྲད་ཀྱི་རེད་བ། འོ་དེ་ཡིན་དུས། ཁོ་རང་ཐག་པ་གཅིག་ལ་བཏགས་བཞག་ན་ཁོ་བསྡད་ས་དེར་ཏག་ཏག་བསྡད་བསྡད་པ་རེད་འོ་དེ་ནང་བཞིན་བྱས་ནས། ང་ཚོ་གི་སེམས་དེ། ཐག་པ་ལ་བཏགས་པ་ནང་བཞིན་བྱས་ནས། དམིགས་རྟེན་གཅིག་གི་སྒང་ལ་ཙོག་གེ། ལྷན་ནེ། འོ་ད་ཁོ་རང་ལྷོད་ལྷོད་བྱས་ནས། བཞག་ན། འོ་ད་དེ་གར་ཆགས་དེ་བར་ལ་བཞག་ནས་ཨ་ནི་གུ་དུག་ཟིན་ནས་སྒོམ་བརྒྱབ་པ་ན་དེ། ལ་འཇོག་སྒོམ་ཟེར་བ་རེད། ད་དེ་ཡང་ཐོམ་ཐོམ་རེ་ཞིག་ཐོམ་མེ་མ་ཡིན་པ་བྱས་ནས་སྒོམ་གྱི། ཁྱད་ཆོས་རེ་ཞིག་ལ་མཚོན་ན་གཙོ་བོ་དེ་ག་རེ་ཟེར་ན། སེམས་ལ། གསལ་ཆ་དགོས་ཀྱི་རེད། དེ་ག་ནང་བཞིན་གྱི་ངར་ཆ་དགོས་ཀྱི་རེད། གསལ་ཆ་དང་ངར་ཆ་གང་ཡང་མེད་ན། དེ་སྒོམ་ཆགས་ཀྱི་ཡོད་མ་རེད་ཐོམ་མེ་ཐོམ་བསྡད་ཀྱི་རེད་བ་སྐབས་རེ་ང་ཚོ། ཅིག་གིས་ཐོམ་བསྡད་འགྲོ་རྒྱུ། ད་འདི་ལ་ནང་པའི་གི་དཔེ་ཆ་ནང་དུ། བྱིང་བ་ཟེར་བ། བྱིང་རྨུགས་ཟེར་ཅིག་ཤེས་དགོས་པ་རེད་ད་དེ་རེ་རེར་ཞུ་མ་དགོས་པ་ཞིག། གང་ལྟར་ཀྱང་གསལ་ཆ་དང་ངར་ཆ་གཉིས་དགོས་ཀྱི་རེད་དེ་འདྲ་ཡིན་དུས་ཙམ་པ་ལ་ད། དེང་སང། ད་ང་རང་ཚོ་ཚང་མ་ལོག་གིས། འཇོག་སྒོམ་དེ་ཡང་གནང་དགོས་ཧ་ཅང་གི། གལ་ཆེན་པོ་ཆགས་དེ་འོ་རེད། གལ་ཆེན་པོ་ཆགས་ཀྱི་རྒྱུ་མཚན་དེ་ག་རེ་རེད་ཟེར་ན། ང་རང་ཚོའི་སེམས་དེ་རྣམ་རྟོག་གི་རྗེས་སུ་རྒྱུག་གི་ཡོད་ཙང་རྣམ་རྟོག་གི་སྒོ་དེ་བཀག་ཡས་ཐབས་ལམ་ཡག་ཤོས་དེ་ད་འཇོག་སྒོམ་ཟེར་དེ་ཆགས་ཀྱི་འོ་རེད་དེ་འདྲ་ཡིན་ཙང་ནི་ང་ཚོས་འཇོག་སྒོམ་དེ་གནང་དགོས་གལ་ཆེན་པོ་ཆགས་དེ་འོ་རེད།
དེ་དང་ཕྱོགས་མཚུངས་སྐུ་ཞབས་མཆོག་བཀྲ་ཤིས་ལགས་ཀྱིས་འཇོག་སྒོམ་དང་ཞི་གནས་གཉིས་མ་ནོར་བ་བྱེད་དགོས་པ་དང་དེ་བཞིན་དཔྱད་སྒོམ་དང་ལྷག་མཐོང་གཉིས་མ་ནོར་བ་བྱེད་དགོས་ཀྱི་ཡོད་པའི་འགྲེལ་བརྗོད་གནང་གི་འདུག།
ད་དེའི་ཐོག་ལ་ངས་དམིགས་བསལ་གྱིས་གར་བྱུང་གི་རོབ་ཙམ་ཞུས་པ་ན་དེང་སང་མང་ཆེ་བ་ཞིག་གིས་ཞི་གནས་སྒོམ་གྱི་ཡོད་བྱས་ནས་མང་པོ་ཞིག་གསུངས་བསྡད་ཀྱི་འདུག་བ་ད་དེ་ནོར་རེད་དྲན་གྱི་འདུག་ངས་བྱས་ན། འཛམ་བུ་གླིང་འདི་ནང་མི་དུང་ཕྱུར་བརྒྱད་ཅུ་ཐམ་པ་ཡོད་ཟེར་གི་འོ་རེད། དུང་ཕྱུར་བརྒྱད་ཅུ་ཐམ་པ་ནི་གྲངས་ཀ་བརྒྱ་ཆ་མ་ཡིན་པ་བྱས་ནས་གྲངས་ཀ་ལ་བརྩི་བ་ཡིན་པ་ཡིན་ན་ཡང། ཞི་གནས་སྒོམ་ཐུབ་མཁན་དང་ཞི་གནས་ཐོབ་ཚར་བའི་དེ་འདྲའི་མི་ཅིག་བསམ་བཏང་ན་དུང་ཕྱུར་བརྒྱད་ཅུ་ཐམ་པ་ནང་ནས། གྲངས་ཀ་ལ་བརྩི་བ་ན་གསུམ་བཞི་ལྔ། དེ་ཡང་ཡོད་མེད་འདྲ་བོ་རེད། ཁོ་ལས་སླ་མོ་འདྲ་རྩ་ནས་ཡོད་མ་རེད་ཞི་གནས་ཟེར་དེ། རེད་བ་ཡ། དེ་ཡིན་དུས་ང་ཚོའི་གཅིག་དམིགས་རྟེན་གཅིག་གི་སྒང་ལ་སེམས་དེ་ལྷན་ནེ་རྗེ་སྐོར་བཞག་པ་དེ་སྐར་ཆ་དང་སེ་གེན་ག་ཚོད་དེ་ཐུབ་ཀྱི་ཡོད་པ་ཡིན་པ་ཡིན་ན་ཡང། གཅིག་ད་ངས་ཞི་གནས་སྒོམ་གྱི་ཡོད་ལབ་བཞག་འདུག་དེ་ལ་ཞི་གནས་ཟེར་གི་མ་རེད། ཞི་གནས་ཟེར་དུས་ཙམ་པ་ལ། སེམས་ཤིན་སྦྱངས་དང་ལུས་ཤིན་སྦྱངས་ཐོབ་དགོས་བ་རེད། སེམས་ཤིན་སྦྱངས་དང་ལུས་ཤིན་སྦྱངས་ཐོབ་བ་ཡིན་ན། སེམས་དེ་དགེ་བའི་ཕྱོགས་ལ་གང་འདོད་འདོད་དུ། ག་ཚོད་བར་དུ་བཀོལ་ན་ཡང་བཀོལ་ཐུབ་ཡས་ཀྱི་རང་དབང་ཐོབ་ཀྱི་ཡོད་རེད། ཨ་ནི་ལུས་ཤིན་སྦྱངས་ཐོབ་པ་ན་ལུས་དེ་ཡང་དགེ་བའི་ཕྱོགས་ལ་གང་འདོད་འདོད་དུ་ག་ཚོད་བར་དུ་བཀོལ་ཐུབ་བ་ན་བཀོལ་བ་ཡིན་ན་ཡང་བཀོལ་ཐུབ་ཡས་ཀྱི་དེ་འདྲ་གྱི་རང་དབང་ཐོབ་ཀྱི་ཡོད་རེད། གང་ལྟར་ཀྱང་ལུས་སེམས་གཉིས་ལ་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་ཀྱི་རང་དབང་དེ་མ་ཐོབ་ན། ཨ་ཞི་གནས་ཐོབ་ཀྱི་ཡོད་མ་རེད། ཞི་གནས་དེ་མ་ཐོབ་ན། ཨ་ནི་སེམས་རྩེ་གཅིག་པ་ག་ཚོད་བསྒོམས་པ་ཡིན་ན་དེ་ལ་ཞི་གནས་ཟེར་གྱི་ཡོད་མ་རེད། དེ་ལྟར་ཞི་གནས་ཟེར་དེ་ཐོབ་ཡས་དཔེ་མི་སྲིད་པའི་དཀའ་ལས་ཁག་པོ་ཞེ་པོ་ཅིག་རེད་དེ་ལས་སླ་མོ་རྩ་ནས་ཁོ་རང་ཡོད་མ་རེད། དེ་ཡིན་དུས་ང་རང་ཚོ་སེམས་རྩེ་གཅིག་པ་བསྒོམས་པ་ཙམ་ལ་ཞི་གནས་རེད་ཟེར་ལབ་པས་དེ་ནོར་ཚར་བ་རེད། ད་ངས་འཇོག་སྒོམ་གནང་གི་ཡོད་ཟེར་ནས་ཞུ་བ་ན་འགྲིག་གི་ཡོད་རེད། གཉིས་པ། གཙོ་བོ་ཐོག་ཏུ་དེ་ངས་གར་ཞུ་མྱོང་རོབ་ཙམ་ཞུ་བ་ཡིན་ན། ཞི་གནས་དང། འཇོག་སྒོམ་གཉིས་ནོར་ཡ་ཡོད་མ་རེད། གཅིག་དེ་བྱས། དེ་ནས་ཡང་ང་ཚོས་དཔྱད་སྒོམ་དང་ལྷག་མཐོང་གཉིས་ནོར་ཡ་ཡོད་མ་རེད། ང་ཚོས་དཔྱད་སྒོམ། གཅིག་གིས་དམིགས་པ་གཅིག་གི་སྒང་ལ་དཔྱད་པ་བྱས་ནས་བརྟག་དཔྱད་བཏང་ནས་སྒོམ་བརྒྱབ་པ་དེ་ཙམ་ལ་ད་ངས་ལྷག་མཐོང་སྒོམ་གྱི་ཡོད་དྲན་གྱི་ཡོད་རེད་དེ་དེ་ལ་ལྷག་མཐོང་ཟེར་གྱི་མ་རེད། ལྷག་མཐོང་ཟེར་དེ་ཁོ་གཅིག་བདག་མེད་དང་སྟོང་ཉིད་བསྒོམས་པ་ཙམ་ལ་ལྷག་མཐོང་ཟེར་གྱི་ཡོད་མ་རེད། ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ཉོན་མོངས་རྣམ་པར་འཇོམས་པར་ཤེས་བྱས་ནས་གསུངས་པ་ནང་བཞིན། ལྷག་མཐོང་སྒོམ་པ་ལ་ཞི་གནས་ཐོབ་པ་སྔོན་དུ་འགྲོ་དགོས་བ་རེད། ཞི་གནས་ཐོབ་པ་ལ་དེ་ནས་ང་རང་ཚོའི་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་ཐོབ་པ་སྔོན་དུ་འགྲོ་དགོས་བ་རེད། འོ་ད་དེ་འདྲ་གི་རྩལ་དེ་སྦྱོང་ནས། སེམས་ཤིན་སྦྱངས་དང་ལུས་ཤིན་སྦྱངས་ཐོབ་དེ་ལ་བརྟེན་ནས་ཞི་གནས་ཐོབ་དེ་ལ་བརྟེན་ནས་ལྷག་མཐོང་ཐོབ་ཡས་གོ་སྐབས་ཅིག་རག་གི་ཡོད་མ་གཏོགས། ཡུལ་ལ་དཔྱད་པ་བྱེད་པ་ཙམ་གྱིས་ལྷག་མཐོང་ཐོབ་ཟེར་གི་ཡོད་མ་རེད་འདི་ལ་དཔྱད་སྒོམ་ཟེར་གི་ཡོད་མ་གཏོགས། ལྷག་མཐོང་ཟེར་གི་ཡོད་མ་རེད་བྱས་ཙང་དཔྱད་སྒོམ་དང་ལྷག་མཐོང་གཉིས་ནོར་ཡས་ཡོད་མ་རེད། འཇོག་སྒོམ་དང་ཞི་གནས་གཉིས་ནོར་ཡས་ཡོད་མ་རེད་ད་དེ་ཚོ། ང་ཚོ་ཡང་སློབ་སྟོན་གནང་མཁན་གྱི་ངོས་ནས་ཡིན་པ་ཡིན་ན་ཡང་རེད། ད་སོ་སོ་གིས་སྒོམ་སྐྱོན་གནང་མཁན་སོ་སོ་རང་ཉིད་ཀྱི་ངོས་ནས་ཡིན་པ་ཡིན་ན་ད་དེ་ཚོ་མ་ནོར་བ་བྱས་ནས་གནང་དགོས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་ཟེར་ན། ནང་པ་སངས་རྒྱས་པའི་གཞུང་ཆེན་མོ་ཁོ་རང་གི་ཐོག་ནས་བསམ་བཏང་ན་ཡང་ཞིབ་ཅིང་ཕྲ་མོ་དཔེ་མེད་རྣམ་གཞག་ཁྱབ་ཆེན་པོ་ཞེ་པོ་ཅིག་བྱས་ནས་གསུངས་བསྡད་ཀྱི་ཡོད་རེད་དེ་གསུངས་པ་དེ། ང་ཚོ་སྒོམ་གནང་མཁན་དེ་ཚོ་གིས་གཅིག་གཅིག་རེད་གཉིས་གཉིས་རེད་ཟེར་ནས་ཕར་ཚུར་དཀྲུགས་པ་ཡིན་ན་སོ་སོ་གི་རིག་གཞུང་དེ་སོ་སོ་གིས་རྩ་མེད་གཏོང་གི་ཡོད་རེད་སོ་སོ་གི་རིག་གཞུང་དེ་སོ་སོ་གིས་སྒོ་རྒྱབ་ཀྱི་ཡོད་རེད། དེ་ཡིན་དུས་དཔེ་ཆ་ནང་ལ་གང་གསུངས་པ་དེ་ཞེ་དྲག་ཅིག་འགྲོ་དགོས་ཀྱི་ཡོད་རེད་མ་གཏོགས་ཕ་གིས་ཡང་གཅིག་མན་ངག་རེད་ལབ་བྱས་ནས་གང་བྱུང་མང་བྱུང་བཤད་བསྡད་པ་ཡིན་ན། དེས་ང་ཚོ་ནང་པ་སངས་རྒྱས་ཀྱི་ཆོས་ལ་ཕན་གྱི་ཡོད་དམ།